དེ་ཡང་བ་སྤུའི་ཁུང་བུ་རེ་རེ་ཡང། སངས་རྒྱས་ཀྱི་ཞིང་ཁམས་རེ་རེ། བ་སྤུ་དགྲ་བཅོམ་ཉི་ཁྲི་ཆིག་སྟོང་ཟེར། ཉི་ཁྲི་ཆིག་སྟོང་ཟེར་དེ། ཁོ་ཚིག་འདྲ་བོ་དེ་ཁྱེད་རེད་མ་གཏོགས། གྲངས་ལས་འདས་པ་རེད་མང་ཚིག་གི་སྐད་ཆ་རེད་ཉི་ཁྲི་ཆིག་སྟོང་དེ། ཉི་ཁྲི་ཆིག་སྟོང་ཏག་ཏག་རེད་པས་ཟེར་ན་ཏག་ཏག་གསུང་གི་ཡོད་མ་རེད་ཁོ་མང་ཚིག་ལ། དགའ་ལྡན་ལྷ་བརྒྱ་ཟེར་བ་ན་དགའ་ལྡན་ལ་ལྷ་བརྒྱ་མ་གཏོགས་མེད་པ་མ་རེད་བ། ཡིན་ནས་ཁོ་མང་ཚིག་རེད་དགའ་ལྡན་ལྷ་བརྒྱ་ཟེར་བརྒྱ་ཐམ་པ་ཟེར་དུས་བརྒྱ་ཟེར་དུས་བ་ལང་བརྒྱ་ཕྲག་ཟེར་རེད་པ་དེ་མང་ཚིག་སྐད་ཆ་རེད། རེད་པ་དང་གནས་བརྟན་བཅུ་དྲུག་ལ་གནས་གནས་བཅུ་ལབ་དུས་དུ་བ་གནས་བཅུ་གནས་བཅུ་ཟེར་སྤྱིར་བཏང་ཡོངས་གྲགས་བཅུ་དྲུག་རེད་དེ་གནས་བཅུ་ཟེར་ཁོ་མང་ཚིག་དེ་བེད་སྤྱོད་བཏང་གི་ཡོད་རེད་མ་གཏོགས། ཉི་ཁྲི་ཆིག་སྟོང་བ་སྤུ་ལ་ཉི་ཁྲི་ཆིག་སྟོང་ཟེར་ཡང་ནི་གཟུགས་པོ་ལ་བ་སྤུ་ཞེ་པོ་ཅིག་ཡོད་རེད་མགོ་གཅིག་པོ་ལ་ཉི་ཁྲི་ཆིག་སྟོང་ཚིག་གི་ཡོད་མ་རེད། ཨ་ནི་གཟུགས་པོ་ལ་དེ་ལས་ཀྱང་རེད་ཟེར། རེད་པ་ད། བྱས་ན་དེ། དེ་གསུང་གི་ཡོད་མ་རེད། དགྲ་བཅོམ་པ་ཕ་གིའི་གྲངས་ལས་འདས་པ་ཐེག་ཆེན་གྱི་དགྲ་བཅོམ་པ། གྲངས་ལས་འདས་པ་ཅིག་རེད་པ་དང་ཉི་ཁྲི་ཆིག་སྟོང་འོ་དེ་རེད། ཇི་ལྟར་ཉི་ཁྲི་ཆིག་སྟོང་ཁ་ཐུག་ཟེར་ཡ་དེ་གནས་བརྟན་བཅུ་དྲུག་གི་འཁོར་སོ་སོ་སོ་སོ་ལ་འཁོར་རེད་པ་དང་ཁ་ཤིག་ལ་འཁོར་བདུན་བརྒྱ་ཁ་ཤིག་ལ་བི་དགུ་བརྒྱ་ཁ་ཤིག་ལ་ཕ་གིའི་དེ་འདྲ་བྱེད་ཡ་གི་འཁོར་འདུག་པ་དང་འཁོར་དེ་ཚོ་གང་ག་ཚོད་བསྡོམས་ན་ཉི་ཁྲི་ཆིག་སྟོང་ཡོད་རེད་ཁ་ཐུག་གི། དེ་དང་བསྟུན་ནས་ཕ་གིའི་ཚིག་དེ་མང་ཚིག་དུ་བཀོད་པ་རེད། དགྲ་བཅོམ་པ་ཉི་ཁྲི་ཆིག་སྟོང། དེ་ད་བ་སྤུའི་གི་ངོ་བོ། བ་སྤུའི་གི་ངོ་བོ། བླ་མའི་བ་སྐུའི་བ་སྤུ་ཡོད་རེད་པ་ད་བ་སྤུ་དེ་ཚོ་དགྲ་བཅོམ་པའི་ངོ་བོ་ལ་བལྟ་དགོས་དོན་དག་དེ་རེད། བ་སྤུ་ག་ས་ཡོད་ན་མེད་ན་བླ་མའི་བ་སྤུ་དེ་ཐེག་པ་ཆེན་པོའི་དགྲ་བཅོམ་པའི་ངོ་བོ་བལྟ་དགོས་གི་རེད། སངས་རྒྱས་འཕགས་པ་ཉིད་དེ། དེ་ཡང་བ་སྤུའི་ཁུང་བུ་རེ་རེ་ཡང། འོག་ཏུ་སངས་རྒྱས་ཀྱི་ཞིང་ཁམས་རེ། ལ་ལར་བདུད་བཏུལ་བ་ལ་ལར་ཆོས་འཁོར་བསྐོར་བ་སོགས་མཛད་པ་བཅུ་གཉིས་ཀྱི་རྣམ་པར་རོལ་བ་མཐའ་ཡས་པར་བསམ་པ། ཞིང་ཁམས་ཐམས་ཅད་སྐུ་ལ་སྣང་བའི་དོན། ཞིང་ཁམས་ཐམས་ཅད་སྐུ་ལ་སྣང་བྱེད་སྐུ་ཡིས་ཞིང་ཁམས་ཐམས་ཅད་ལ་ཁྱབ་པ་ཟེར་ཡ་གི་དོན་དག་དེ་དེ་རེད། ཞིང་ཁམས་ཐམས་ཅད་སྐུ་ལ་སྣང་བ། སྐུ་ཡི་བ་སྤུའི་བུ་ག་རེ་རེ་ལ་ཡང་བས། སངས་རྒྱས་ཀྱི་ཞིང་ཁམས་རེ་རེ། མཛད་པ་བཅུ་གཉིས་བསྟན་བསྡད་པ། འོ་དེ་འདྲ་ཅིག། བླ་མའི་སྐུ་ཡི་བ་སྤུ་རེ་རེ་ནང་ལ། བཅུ་གཉིས་ཀྱི་རྣམ་པར་རོལ། དེ་བྱས། ཞིང་ཁམས་ཐམས་ཅད་སྐུ་ལ་སྣང་བའི་དོན་ཡིན། ད་བླ་མའི་སྐུ། ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ། མཐའ་ཡས་འགྲོ་བའི་རེ་བ་སྐོང་བའི་གསུང། ད་དེ་ཚོ་གང་ག་སྐུ་ལ་སྦྱར་ཡ་ཡོད། ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ། མཐའ་ཡས་འགྲོ་བའི་རེ་བ་འགྲུབ་པའི་སྐུ། འོ་དེ་རེད། ད་དེ་བྱས། བཅུ་གཉིས་ཀྱི་རྣམ་པར་རོལ་བ། སང་འདིར་ཞིང་ཁམས་ཐམས་ཅད་སྐུ་ལ་སྣང་བའི་དོན་ཡིན་སྤྱན་རས་གཟིགས་ཀྱི་རྒྱུད་གཅིག་ཏུ་བ་སྤུའི་ཁུང་བུ་རེ་རེ་སངས་རྒྱས་ཀྱི་ཞིང་འདི་དང་འདི་ཞེས་བྱ་བར་དེ་བཞིན་གཤེགས་པ་འདི་དང་འདི་ཞེས་བྱ་བ་སོགས་གསུངས་པ་དེ་འདྲ་སངས་རྒྱས་ཐམས་ཅད་ལ་སྦྱར་དགོས། ཉི་ཁྲི་ཆིག་སྟོང་ཞེས་པའོ་ད་མང་ཚིག་སྨོས་པ་ལས་གྲངས་ངེས་ཅན་དུ་མཛད་པ་མིན་ཟེར་ད་དེ་མང་ཚིག་ཡིན། ཅེས་སོ། མཛད་པ་མིན། ཉི་ཁྲི་ཆིག་སྟོང། ངོ་འདི་རེད། ད་ལག་པ་གཡས་ལ་དེའི་ངོ་བོ་གཤིན་རྗེ་གཤེད་སོ་སོ། དེ་རེད། ཁྲོ་བོ་བཅུ་དེ་བླ་མའི་ལག་པ་གཡས་ཕྱག་གཡས་ལ། ལག་པ་གཡས་ལ། ད་ཕྱག་གཡས་ཀྱི་མཐིལ་དེ་ལ། འདི་ནི་དང་གཟུགས་བརྙན་འཆར་བའི་བཟོ་འདྲ་བ་བྱེད་རོགས་དང། མེ་ལོང་ནང་གཟུགས་བརྙན་འཆར་བ་ནང་ལྟར་བྱས་ནས་ཨ་ནི་ཁྲོ་བོ་དེ་བཀོད་དགོས་རོགས་དང། ཁྲོ་བོ་བཅུ་དེ་ལག་པ་གཡས་ལ་དེ་ནི་གཤིན་རྗེ་གཤེད་སོགས་ནི་ལག་པ་གཡས་ལ་གཤིན་རྗེ་གཤེད། ལག་པ་གཡོན་ལ་དེ་ནི་གཞན་གྱིས་མི་ཐུབ་པ་དཀར་པོ། འོ་ད་བླ་མའི་ཞལ་ལ་རོགས་དང་ཞལ་གྱི་སྒོ། དེ་ནི་བླ་མའི་ཚེམས་དང་མཆུ་གཉིས་ཀྱི་བར་ཐག་ལ་དེ་ལ་རོགས་དང་ཨ་ནི་རྟ་མགྲིན།

དཔུང་པ་གཡོན་པའི་རྩ་བ་ལ་འདོད་པའི་རྒྱལ་པོ། པུས་མོ་གཡས་ལ་དབྱུག་སྔོན་ཅན། པུས་མོ་གཡོན་ལ་སྟོབས་པོ་ཆེ། སྤྱི་གཙུག་ཏུ་གཙུག་ཏོར་འཁོར་ལོས་སྒྱུར་བ། རྐང་མཐིལ་གཉིས་སུ་བླ་མའི་དེ་ནས་ཞབས་གཉིས་ལ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་ཞབས་གཉིས་ལ། འོག་ལ་ཞབས་ཀྱི་འོག་ལ་གནོད་མཛེས་རྒྱལ་པོ། རེ་རེ་འོ་ད་གནོད་མཛེས་རྒྱལ་པོ་ཞེས་དང། གནོད་མཛེས་རྒྱལ་པོ་སྟེ། དེ་ནས་ཡན་ལག་བཅུ་ཁྲོ་བོ་བཅུ་བྱས། ཡན་ལག་ཁྲོ་བོ་ཟེར་དེ་དང་དེ་རེད། འོང། འདི་ནི། ཁམས་བཞི་ཡུམ་བཞི་སྐྱེ་མཆེད་རྩ་རྒྱུས་ཚིགས་རྣམས་བྱང་ཆུབ་སེམས་དཔའ་དངོས་བ་སྤུ་དགྲ་བཅོམ་ཉི་ཁྲི་ཆིག་སྟོང་ཡན་ལག་ཁྲོ་བོའི་དབང་པོ་ཉིད། ཡན་ལག་ཟེར་དེ་ད་བླ་མའི་ཡན་ལག་དེ། ཕྱག་དང་ཞབས་དང་འོ་དེ་རེད། ཁྲོ་བོ་བཅུ་བྱས། ད་ཐུགས་ཀར་ལྷ་ལྔ་ཡོད་པ་འགོད་ལུགས་ནི། ད་ཐུགས་ཀ་ལ་དེ་ནི། དཔེར་ན་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་ཐུགས་ཀ་ལ་ལྷ་ལྔ་ཡོད་རེད་བ་ད་དོན་དུ་བྱས་ན་ཡུམ་བྱས་ན་དྲུག་ཆགས་འགྲོ་གི་རེད། ཐུགས་ཀ་ལ་ལྷ་ལྔ་ཡོད་པ་འགོད་ལུགས་ནི་ཆེ་བ་མི་བསྐྱོད་པ། ཐུབ་དབང་རྡོ་རྗེ་འཆང་གི་དེ་ནི་ཐུགས་ཀ་དེ་ལ་མི་བསྐྱོད་པ་དེ་ཆེ་བ་དེ་བར་ཆད་ཆོས་དེ་བི་ཀ་རྒྱལ་བ་རིགས་ལྔ་གཞུང་ཤིང་གི་ཚུལ་དུ་ཡོད་དེ་བས་དེ་ནི་མི་བསྐྱོད་པ་དེ། མི་བསྐྱོད་པ་བྱས། མི་བསྐྱོད་པའི་ཐུགས་ཀ་ལ་དེ་ནི་ཐུབ་དབང་དེ་བྱས། ཐུབ་དབང་གི་ཐུགས་ཀ་ལ་རྡོ་རྗེ་འཆང་བྱས།

མི་བསྐྱོད་པའི་སྐུ་རྒྱབ་ལ། ཞལ་གཏད་དེ། སྐུ་རྒྱབ་ལ། འཇམ་དཔལ་ཟེར། མི་བསྐྱོད་པ་གི་རྒྱབ་ལོགས་དེ་ལ་འཇམ་དཔལ་བཀོད། འཇམ་དཔལ། ལྷ་སའི་ཇོ་བོའི་སྐུ་རྒྱབ་དེ་ལ་ཇོ་བོ་མི་འགྲོ་གསུང་བྱོན་ཡོད་རེད་བ། དེ་དེ་འདྲ་པོ་བསྒོམ་རྒྱུ་རེད། ལྷ་སའི་ཇོ་བོ་མ་བཞུགས་སྔོན་ལ་ཇོ་བོ་གཅིག་ཡོད་ས་ར་བ་ད་འཇིམ་གྱི་བཟོ་བྱ་ཡ་གི་ཇོ་བོ་གཅིག་ད་ལྷ་སའི་ཇོ་བོ་གདན་འདྲེན་ཞུས་ནས་དེ་བཞུགས་ཡོང་དུས་ཨ་ནི་དེ་བར་ང་འགྲོ་གི་མེད་གསུངས་ཡོད་ར་བ་ད་ང་འགྲོ་གི་མེད་གསུངས་ཡོད་ད་ཇོ་བོ་མི་འགྲོ་བྱས་ར་ཇོ་བོ་མི་འགྲོ་གསུང་བྱོན་གྱི་གསུང་བྱོན་མ་ཇོ་བོ་གི་སྐུ་རྒྱབ་དེ་ལ་ཇོ་བོ་མི་འགྲོ་གསུང་བྱོན་རྒྱབ་འདུག་ས་ལྟོས་བྱ་བ་དེ་དེ་འདྲ་བོ་གསུངས་འདུག་བ། འདི་ནི། མི་བསྐྱོད་པའི་སྐུ་རྒྱབ་ཞལ་བསྟན་ནས་འཇམ་དཔལ་གཅིག་བཀོད། ད་ཐུགས་ཀ་ལ་ལྷ་མང་པོ་ཡོད་ཙང་བའི་བསམ་བློ་བཏང་དུས་སྟངས་སྟངས་འདྲ་བོ་འདི་རེད། ད་སྤྱི་གཙུག་ལ་ཡང་ལྷ་འདི་རེད་བ་ད་ལྷ་བཞི་རེད་འདི་ཡོད་རེད་འདི་བ། སྤྱི་གཙུག་དེ་ལ། འདི་ནས།

རེད་པ་ད་དཀྱིལ་འཁོར་གྱི་ནང་ལོགས་ཡོད་དེ་བས། ཡོད་དེ་བས་འཇིག་རྟེན་ལས་འདས་པ། འོ་ད། ཕྱི་ལོགས་ཡོད་དེ་བས་དེ་ནི་འཇིག་རྟེན་པས་འཇིག་རྟེན་པའི་ཕྱོགས་སྐྱོང། དཀར་ཕྱོགས་སྐྱོང་བ། དང་དོད་པའི་ཕྱོགས་སྐྱོང་ལ་ནག་ཕྱོགས་སྐྱོང་བའི་ཕྱོགས་སྐྱོང་ཡོད་རེད། འོན་ཏེ། ཅེས་སོགས་འཇིག་རྟེན་ལས་འདས་པའི་ཕྱོགས་སྐྱོང། འཇིག་རྟེན་པའི་ཕྱོགས་སྐྱོང། དཀར་ཕྱོགས་སྐྱོང་བ། འོ་ད། ནག་པོའི་ཕྱོགས་ཀྱི་ཕྱོགས་སྐྱོང་འོ་དེ་འདྲ་ཡོད་རེད། ད་ལྟ་འདི་འདི་རེད་པ་ད་དཀར་ཕྱོགས་དང་དེ་ནས་འཇིག་རྟེན་ལས་འདས་པ་དེ་ཚོ། མི་བརྗོད། འདི་ནི། འདི་ནི་སྐུ་ལས་སྤྲུལ་པའི་འོད་ཟེར་གྱི་སྣེར་ཕྱོགས་སྐྱོང་སོགས་སྤྲུལ་པ་སྣ་ཚོགས་སྤྲོ་ཞིང་གནོད་སྦྱིན་དང། གསང་བ་སོགས་ལྷ་ཆེན་པོ་རྣམས་ཞབས་འོག་ཏུ། གནོད་སྦྱིན། འོ་ད་གནོད་སྦྱིན། གནོད་སྦྱིན་གྱི་སྡེ་དཔོན་ཆེན་པོ་ཅི་འཇིགས་ལ་སོགས་གནོད་སྦྱིན་གྱི་སྡེ་དཔོན་ཆེན་པོ་ཅི་གཡོ་བ་འཛིན་ལ་ཟེར་བི་ཀའི་ང་ཚོ་གཡོ་བ་སྨན་བླ་བཏོན་དུས་སྒང་ལ་འོ་ད་གནོད་སྦྱིན་འོ་དེ་ཚོའི་གྲས་རེད་གནོད་སྦྱིན། འོ་ན་གསང་བ། འདི་ནི། འདི་ནི། གསང་བ་དེ་དྲི་ཟ་ལ་གོ་ཡ་གསུང་གི་ཡོད་རེད་ཡང། དྲི་ཟ་དེ་ཚོ་ལ་གསུང་ཡ་འདྲ་པོ་གསང་བ་སོགས། ལྷ་ཆེན་པོ་རྣམས། ཞབས་འོག་ཏུ་གདན་གྱི་ཚུལ་དུ་ཡོད་པར་བསམས། ད་འཇིག་རྟེན་པའི། ཕྱོགས་སྐྱོང་བ་བཅུ་དང། འོ་ད་ལྷ་ཆེན་པོ་བརྒྱད་ཟེར་ཡ་རེད་པ་ད་དེ་ཚོ། ཚང་མ། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་བའི་གདན་དུ་འོས་པ་འདྲ་པོ་ཅིག། རེད་པ་ད། གདན་རང་བི་ཀའི། པདྨ་དང་ཟླ་བ་དང་ཉི་མའི་གདན་རེད་པ་ད། འོ་ད། གང་བྱས་པའི་འཇིག་རྟེན་པའི་ལྷ་དེ་ཚོའི་བླ་མའི། ཞབས་ཀྱི་གདན་དུ་འོས་པ་འདྲ་པོ་ཅིག། འཇིག་རྟེན་པའི་ལྷ་ཚོ་ཡིན་ནའི་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་ཞབས་ལ་བའི། སྤྱི་བོའི་གཙུག་ཏུ་བཀུར་ནས།

འདི་དག་གསང་བ་གསང་བ་པ་སོགས་ལྷ་ཆེན་པོ་རྣམས་ཞབས་འོག་ཏུ་གདན་གྱི་ཚུལ་དུ་ཡོད་པར་བསམ། འདི་དག་དམིགས་པ་གསལ་ཐེབས་མིན་ཇི་ལྟར་ཡང། ངེས་ངོར་བླ་མའི་ཕུང་ཁམས་སྐྱེ་མཆེད་སོགས་བདེ་གཤེགས་རིགས་ལྔ་ཡབ་ཡུམ་ཞི་ཁྲོ་སོགས་དངོས་ཡིན་སྙམ་པའི་ངེས་ཤེས་འདྲེན་པ་གནད་ཆེ། ད་ངེས་ཤེས་མ་འདྲེན་གྱི་བར་དུ། ལུང་དང་རིགས་པ་དང་དཔྱད་སྒོམ་བྱེད་དགོས། སྒོམ་སྒོམ་སྒོམ་ནང་ལ་བི་ག་ད་ལྟ་བི་ག་གལ་ཆེ་ཤོས་དེ་དཔྱད་སྒོམ་རེད་མ་གཏོགས་འཇོག་སྒོམ་གྱི་ཁ་སྐད་ཡོང་གི་མ་རེད། འཇོག་སྒོམ་བྱས་ནས་བི་ག་རེད་པ་ད་དང་པོ་གཅིག་སོ་སོ་དད་པ་གཅིག་ངེས་འབྱུང་སྤུས་གསུས་གི་སོ་གྲ་པ་གཅིག་དད་པ་གཅིག་ཡོད་པའི་བཟོ་འདྲ་བྱེད་ཡོག་རེད་པ་དེའི་སྒང་ལ་ད་བླ་མ་སངས་རྒྱས་རེད་བསམས་ནས་ནག་འཐུམ་འཐུམ་ཞིག་བསྡད་བཞག་ན་ཨ་ནི་ཡར་རྒྱས་འགྲོ་ཡ་ག་སྐད་ཡོག་མ་རེད། ད་ད་ལྟ་དད་པ་དེ་དད་པ་གཞི་ཆགས་ཆེ་ཨ་ནི་དཔྱད་འོག་རེད། དཔྱད་སྒོམ་བྱས་ནས་པའི་ལུང་དྲངས་རིགས་པ་བཏང་སོ་སོ་སོ་སོ་ལ་ཕར་ཁ་ཕར་རྟགས་གསལ་མ་བཏང་བྱས་སོ་སོ་ལ་ཚུར་པའི་རྟགས་གསལ་བཏང་ནས་ཨ་ནི་ངེས་ཤེས་ཅིག་འདྲེན་དགོས་པ་དང་ངེས་ཤེས་འདྲེན་པ་གནད་ཆེ་ཟེར་དེ་གནད་འགག་ཆེ་ཤོས་དེ་རེད། དེ་རྣམས་གཙོ་བོ་གསལ་འདེབས་ཚུལ་ཡིན། ད་ལམ་རིམ་གྱི་བི་ཀའི་གཙོ་བོ་ཚོགས་ཞིང་གསལ་འདེབས་ཡང། བླ་མ་མཆོད་པའི་ཚོགས་ཞིང་ལམ་ནས་རེད། བྱང་ཆུབ་ལམ་གྱི་རིམ་པའི་ཚོགས་ཞིང་གི་གསལ་ནས་གཅིག་པ་རེད་ཅེས་གསུང།

འཁོར་གསལ་འདེབས་ཚུལ་ལ་གཙོ་བོའི་ཐུགས་ཀ་ནས་འོད་ཟེར་གཡས་ཕྱོགས་སུ་སྤྲོས་པ་རྩེ་མོ་རྒྱ་ཇེ་ཆེར་སོང་བའི་སྟེང་དུ་སྐྲ་སེར་པོ་ཞིག་ལ་གསུང་དོ། རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་རྣམས། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་ཐུགས་ཀ་ནས་དེ་ནས་འོད་ཟེར་སྣ་ལྔ། ཅིག་ཕར་དུ་ཕར་སྤྲོས་ནས། རེད་པ་ད་རྩ་བ་དེ་ཕྲ་བོ་བྱས། ཨ་ནི་རྩེ་མོ་དེ་ཕར་རྒྱ་ཆེན་པོ་བྱས་ནས་ཕར་སྤྲོས་གཡས་ཕྱོགས་ཀྱི་ནམ་མཁའི་མཐོངས་དེ་ལ་ཕར་སྤྲོས་ནས། དེ་ནས། དེའི་སྒང་དེ་ལ་དེ་ནས། རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་བཀོད་དགོས་རེད། རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་ག་རེ་ཟེར་ན་ཨ་ནི་རྒྱལ་རྒྱལ་ཚབ་བྱམས་པ་མགོན་པོ། ད་དང་པོ་དང་པོ་དེ་བླ་མ་རྗེ་བཙུན་བྱམས་པ་མགོན་པོ་བྱས། ལྷ་ཡི་བུའི་རྣམ་པ་རེད་པ་དེ་བར་པོ་ད་རྗེ་བཙུན་བྱམས་པ་མགོན་པོ། ཨོ་ད་ད་དེའི་མཐའ་སྐོར་དེ་ལ་ནི་འཕགས་པ་ཐོགས་མེད། སློབ་དཔོན་དབྱིག་གཉེན། འཕགས་པ་གྲོལ་སྡེ། བཙུན་པ་གྲོལ་སྡེ། མཆོག་གི་སྡེ། དུལ་བའི་སྡེ། རྣམ་སྣང་མཛད། ཨོ་ད་སེང་གེ་བཟང་པོ། ཀུ་ས་ལི། དགེ་བ་ཅན། དེ་བླ་མ་གསེར་གླིང་པ་འོ་ད་རྒྱ་ཆེན་སྤྱོད་བརྒྱུད་པའི་བླ་མ། བླ་མ་གསེར་གླིང་པ་སྟེ་བླ་མ་བཅུ་གསུམ། ད་གཡོན་དུ་དེ་ནང་འདྲ་གཅིག་གི་འོད་ཟེར་སྣ་ལྔ་བི་ཀའི་སྤྲོས་ནས། གཡོན་དེ་ལ། དེ་ནས་ཟབ་མོ་ལྟ་བརྒྱུད་ཀྱི་བླ་མ། ག་རེ་ཟེར་ན་བླ་མ་དང་པོ་དེ་རྗེ་བཙུན་འཇམ་དཔལ་དབྱངས་རེད། ཨང་གཉིས་པ་དེ་དེ་ནས་དཔལ་མགོན་འཕགས་པ་ཀླུ་སྒྲུབ་མགོན་པོ་ཀླུ་སྒྲུབ་བྱས། དེ་ནས་དཔལ་ལྡན་ཟླ་བ་གྲགས་པ། མགོན་པོ་ཀླུ་སྒྲུབ་ཀྱི་དངོས་སློབ། དཔལ་ལྡན་ཟླ་བ་གྲགས་པ། དེ་ནི། དེ་ཡི་དངོས་སློབ་དེ་ནས་རིག་པའི་ཁུ་བྱུག། དེ་ནི། རིག་པའི་ཁུ་བྱུག། དེའི་དངོས་སློབ་དེ་དེ་ནས་རིག་པའི་ཁུ་བྱུག་ཆུང་བ་དེ་བླ་མ་དྲུག། ད་བླ་མ་བཅུ་གསུམ་བླ་མ་དྲུག་ཟེར་ཡ་དེ་གཅིག་གིས་གཅིག་གི་མར་དངོས་སློབ་དངོས་སློབ་དངོས་སློབ་དངོས་སློབ་མར་བརྒྱུད་བསྡད་པ་ཅིག་རེད། དེ་མ་གཏོགས་བླ་མ་གང་ཅིག་སྐད་གྲགས་ཆེ་ཆེ་འདྲ་པོ་ཚུར་བསྡུས་ནས་མར་བསྒྲིགས་བཞག་ཡ་དེ་འདྲ་ཅིག་གང་ཡང་མ་རེད། གཅིག་གི་སློབ་མ་གཅིག་གིས་སྤེལ་བ་མར་སློབ་མ་སློབ་མ་བྱས་ནས་བྱིན་རླབས་ཀྱི་རྒྱུན་མ་ཆད་པའི་དེ་ལ་བརྒྱུད་པ་ཟེར་ཡོང་གི་མཁྱེན་སོང་ང། དཔལ་ལྡན་ཟླ་བ་གྲགས་པ་ཨ་ནི་རིག་པའི་ཁུ་བྱུག་རིག་པའི་ཁུ་བྱུག་ཆུང་བ་སྟེ་བླ་མ་དྲུག། ད་མདུན་དུ། ད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་མདུན་དེ་ལ་ཕར་འོད་ཟེར་སྣ་ལྔ་ཕར་སྤྲོས་ནས། མདུན་དུ། དེ་བཞིན་དུ་ཆོས་འབྲེལ་དངོས་ཐུག་གི་དེ་ནི་བླ་མ། མདུན་དེ་ལ་དེ་ནས་ཆོས་འབྲེལ་དངོས་ཐུག་གི་བླ་མ། རེད་པ་ད། ཅེས་དེ་བས་གཙོ་བོ་སོ་སོ་པའི་སེམས་ལ་ཕན་པ་བཀའ་དྲིན་གསུམ་ལྡན་དེ་འདྲ་ཅིག་བཀོད་དེའི་མཐའ་དེ་ལ་དེ་ནི་ཆོས་འབྲེལ་དངོས་ཐུག་གི་བླ་མ་དག་ལ་པའི་འོ་ད་ཉི་ཤུ་སུམ་ཅུ་ལྔ་དྲུག་ག་ཚད་ཡོད་ནའི་འོ་ད་གཅིག་མ་གཏོགས་མེད་པ་ཡིན་ད་བཀོད་ཡག་ཡོད་མ་རེད་སོ་སོ་ཆོས་ཞུ་ས་གི་བླ་མ་གཅིག་མ་གཏོགས་མེད་པ་ཡིན་ན་བླ་མ་གཅིག་དེ་རང་བཀོད་རྒྱུ་རེད་དེ་ལས་བཀོད་ཡག་ཡོད་མ་རེད་ག་ཚད་གཉིས་ཡོད་ན་གཉིས་དེ་དག་ལ་བཀོད་ལྔ་ཡོད་ན་ལྔ་དེ་དག་ལ་བཀོད་འོ་དེ་རེད་འོ་ད་ལྔ་བཅུ་ཡོད་ན་ལྔ་བཅུ་དེ་བཀོད། ཏེ། ཆོས་འབྲེལ་དངོས་ཐུག་གི་བླ་མ་སྟེ། མདུན་ལ་བཀོད། དེ་ནས། རྒྱབ་ཏུ་ཅུང་ཟད་མཐོ་བར། རེད་པ་ད། དེ་ནས། ཉམས་ལེན་བྱིན་རླབས་བརྒྱུད་བཅས་འགོད། འགོད། ཟེར་དེ་ད་སྤྱིར་བཏང་དེ། འདི་ད་དམིགས་བསལ་གྱི། འདི་ཉམས་ལེན་བྱིན་རླབས་བརྒྱུད་འགོད་ལུགས་ལ། མན་ངག་གི་ཟབ་གནད་མང་དུ་ཡོད། དེ་ཡང་ཡོངས་གྲགས་རྡོ་རྗེ་འཆང། ཏེ་ལོ་ནཱ་རོ་ཌོམ་བི་པ་ཇོ་བོ་སོགས་ད་ཁ་སང་སྐྱབས་འགྲོ་གི་སྐྱབས་འགྲོ་སྐྱབས་ཡུལ་གསལ་བཏབ་པ་ན་ཉམས་ལེན་བྱིན་རླབས་བརྒྱུད་ལ་རྡོ་རྗེ་འཆང་ཏེ་ལོ་ནཱ་རོ་གསལ་བཏབ་པ་ཡིན་པ་ད་ད་ལྟ་དེ་ལ་ཡང་ཉམས་དེ་དེ་དེ་འདྲ་བཀོད་ཡ་ཡོད་རེད་ཟེར་བ་ད་ཇོ་བོ་སོགས་དང་ཡང་རྗེ་སྒྲུབ་ཁང་པས་ཟབ་རྒྱས་ཀྱི་བརྒྱུད་པ་ཉན་ལ། ཟབ་རྒྱས་ཀྱི་བརྒྱུད་པ་གཉིས་ལ་བླ་མ་གཅིག་ནས་གཅིག་ཏུ་བྱིན་གྱི་བྱིན་རླབས་ཀྱི་རྒྱུན་མ་ཉམས་པར་ཡོད་པས་དེ་ལས་ལོགས་སུ་མི་དགོས་པར་གསུངས་པ་ཡང་ཡོད་མི་དགོས་པར་བཞེད། ཟབ་མོ་ལྟ་བརྒྱུད་རྒྱ་ཆེན་སྤྱོད་བརྒྱུད་གཉིས་ནང་ལ་མ་འདུས་པའི་ཉམས་ལེན་གྱི་བྱིན་རླབས་གཅིག་ཡོད་མ་རེད་ཟེར་དེ་གི་གོ་ཆོད་འགྲོ་གི་རེད་གསུང་བ་གྱིས། མ་ཉམས་པར་ཡོད་པས་དེ་ལས་ལོགས་སུ་མི་དགོས་པར་བྱས། ཡང་མཁར་རྡོ་བློ་བཟང་སྒོམ་ཆུང་གིས་གསང་བདེ་འཇིགས་གསུམ་གྱི་བརྒྱུད་པ་ལ་ཉམས་ལེན་བྱིན་རླབས་བརྒྱུད་ཀྱི་བརྒྱུད་པར་བཞེད། རྗེ་ངག་དབང་བྱམས་པ་དང་བླ་མ་ཡོངས་འཛིན་རིན་པོ་ཆེ་གཉིས་ཀྱིས་བཀའ་གདམས་ཐིག་ལེ་བཅུ་དྲུག་གི་བརྒྱུད་པ་དང། དགའ་ལྡན་སྙན་བརྒྱུད་ཀྱི་བརྒྱུད་པ་གཉིས་གཙོ་བོར་བཞེད། དེ་དག་དཀྱུས་གཅིག་ཏུ་འགོད་ཚུལ་གྱི་མན་ངག། ཟབ་གནད་བདག་གི་བླ་མའི་ཞལ་ཤེས་སྙན་བརྒྱུད་ཀྱི་མན་ངག་ཁྱད་པར་ཅན་དཔེ་མཁྱུད་མེད་པ་ད་མ་སྦས་པ་བྱས་གསུང་གི་ཡིན་གསུང་རེད། དཔེ་མཁྱུད་མེད་པར་ཞུ་ན། དེ་ཡང་དབུས་སུ། དབུས་སུ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་དབུ་གཙུག་ཐད།

རྒྱབ་ཏུ་ཀྱེ་རྡོ་རྗེའི་དབུ་གཙུག་ཐད་ཐིག་ལེ་བཅུ་དྲུག་གི་བཀའ་གདམས་ཐིག་ལེ་བཅུ་དྲུག་གི་བླ་བརྒྱུད་བཅས་བསྒོམས་ན་ཤིན་ཏུ་ལེགས་པར་གསུངས། ད་ཉམས་ལེན་བྱིན་རླབས་བརྒྱུད་ཀྱི་བསྒོམ་སྟངས་དེ་དེ་རེད། ཉམས་ལེན་བྱིན་རླབས་བརྒྱུད་ཀྱི་དེ་ནི་བླ་བརྒྱུད་བསྒོམ་སྟངས་དེ་ལྔ་རེད་སོང་བ་ལ་དཀྱིལ་བྱས་གཡས་གཡོན་མདུན་རྒྱབ། གྲུ་བཞི་འདྲ་པོ་ཅིག་ཆགས་སོང་ཨང་འདི་རེད། དེའི་གཡས་སུ་དེ་ནི་ཕ་རྒྱུད་གསང་འདུས་དང། འཇིགས་བྱེད་བླ་བརྒྱུད་གཉིས་སོ་སོ་ནས་ཐོ་བརྩེགས། གཡོན་དུ་མ་རྒྱུད་བདེ་མཆོག་གི་བླ་བརྒྱུད། ཐིག་ལེ་བཅུ་དྲུག་གི་བླ་བརྒྱུད་སོ་སོ་ནས་ཐོ་བརྩེགས་རེ་བཅས་ཐོ་བརྩེགས་ལྔར་གསལ་འདེབས་པ་ཡིན། འདི་ཞལ་ཐང་ལེབ་ཁྱེར་གྱི་བྲིས་ཆར། འདི་ལས་འབྲི་ཐབས་མེད་པ་དེ་དང་མཐུན་པར་ངོ་འཕྲོད་ཆེད་དུ་གསུངས་པ་ལས་མཆན་འགྲེལ་དུ་གསལ་བ་ལྟར་བསྒོམ་ཆོག། ད་དེ་དེའི་གཡས་སུ་ཕ་རྒྱུད་གསང་འདུས་བཅས་གཡོན་དུ་འཇིགས་བྱེད་བླ་བརྒྱུད་གཉིས་བཅས། ཡང་གཡོན་དུ་མ་རྒྱུད་བདེ་མཆོག་འཁོར་ལོ། དེའི་ཕྱི་ནང་ད་དཔེར་ན་ཞལ་ཐང་ཡིན་ན་འདུག་སེ་ལེབ་ཁྱེར་མ་གཏོགས་འདུག་སེ་བྱས་ནས་གྲུ་བཞི་བྱས་ནས་ཞལ་ཐང་བྲི་སྟངས་ཡོད་མ་རེད་བ་དེ་ཡིན་དུས་དཀྱིལ་དེ་ལ་དེ་ནི། དགའ་ལྡན་སྙན་བརྒྱུད་ཀྱི་དེ་ནི་རྗེ་བཙུན་འཇམ་དཔལ་དབྱངས་རྐྱང་རྐྱང་བྱས་པ་དེ་བཅས།

རྗེས་ཀྱི་དེ་ནས་བླ་བརྒྱུད་རྒྱབ་ཏུ་ཀྱེ་རྡོ་རྗེ། བཀའ་གདམས་ཐིག་ལེ་བཅུ་དྲུག་གི་བླ་བརྒྱུད་དེ། ཨ་ནི་དཀྱིལ་དེ་ལ་དེ་ནས་འཇམ་དཔལ་དབྱངས་ཤ་སྟག་གི་དེ་ནས་སྙན་བརྒྱུད་ཀྱི་དེ། དེ་ནས་བླ་བརྒྱུད་དེ་བྲལ། དེ་ནས། འདི་བྱས། མཆན་འགྲེལ་དུ་གསལ་བ་ལྟར་བསྒོམ་ཆོག། འདི་དང་ཕྱོགས་འདྲ། རྗེ་ཤེས་རབ་རྒྱ་མཚོའི་གསུང་ཟིན་དུའང་ཡོད། ད་དུང་མན་ངག་གཞན་ཡང་ཡོད་པས། ཤེས་བྱེད་བཀའ་གདམས་གླེགས་བམ་དང། དཀའ་ཆེན་ནམ་མཁའ་རྡོ་རྗེའི་གསུང་བླ་མཆོད། ཚེ་གླིང་ཡོངས་འཛིན་རིན་པོ་ཆེའི་གསུང་བླ་མཆོད་ཁྲིད་དང། བླ་བརྒྱུད་རྣམ་ཐར། སྔར་ཞུས་པའི་རྗེ་ཤེས་རབ་རྒྱ་མཚོའི་གསུང་ཟིན་སོགས་ན་ཡོད་པས་དེ་དག་གཟིགས་དགོས། བཀའ་གདམས་གསར་རྙིང་གི་བླ་མ་འགོད་ལུགས་ལའང་མན་ངག་གི་ཁྱད་པར་ཆེ་བ་ཞིག་ཡོད། དེ་ལྟར་བླ་མ་རྣམས་གསལ་བཏབ། དེ་ནི་པད་རིམ་དང་པོའི་འདབ་མ། འོ་ད་དེ་ནི་འདབ་མ་བཞི་རེད། ད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང། དེ་གའི་ཚོགས་ཞིང་གི་གཙོ་བོ་དེ་བཀོད་ཚར་སོང་ན། ད་བཞུགས་ས་ག་བར་བཞུགས་ཡོད་རེད་པད་མ་འདབ་མ་བཞི་པའི་ལྟེ་བའི་སྒང་དེ་ལ་བཞུགས་ཡོད་རེད་བ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ལྟེ་བའི་སྒང་དེ། ཉི་མ་དང་ཟླ་བའི་གདན་སྒང་ལ་བཞུགས་ཡོད་རེད་བ། ད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་མདུན་དེ་ལ་ཕར་པད་མའི་འདབ་མ་ཡོད་རེད། གཡས་གཡོན་རྒྱབ་ལ་པད་མའི་འདབ་མ་དེ་ཕར་དོན་བསྡད་ཡོད་རེད་བ་ཆེ་ཐག་ཆོད་ཅིག་རྒྱ་ཆེ་ཐག་ཆོད་པད་མའི་འདབ་མ་བཞི་དེ། བྱས་ཙང། པད་མའི་འདབ་མ་བཞི་རེད་ཟེར་ད་དེ་རེད། རིམ་པ་དང་པོའི་པད་མའི་འདབ་མ་བཞི་རེད་ཡས་ནས་མར་བརྩིས་ན་རིམ་པ་དང་པོ་རེད། མས་ནས་ཡར་ཁྲིད་གང་ན་ཡར་བརྩིས་ན་རིམ་པ་བཅུ་གཅིག་པ་དེ་རེད། དོན་དག་དེ། རིམ་པ་དང་པོའི་དེ་ནི་པད་མའི་འདབ་མ་བཞི་རེད་མདུན་དུ།

གཡས་རྡོ་རྗེ་འཁོར་ལོ་པདྨ་གཡོན་དྲིལ་བུ་རིན་ཆེན་རལ་གྲི་འཛིན་པ། དབུ་སྐྲ་རལ་པའི་ཕྱེད་བཅིངས་སུ་བྱས་པ་ཤིན་ཏུ་སྒེག་ཅིང་བཞིན་འཛུམ་བག་དང་ལྡན་པ་ཟུར་གྱིས་ལྟ་བ་ལ་སོགས་པའི་རྣམ་འགྱུར་གྱིས་མཛེས་པ་ལང་ཚོ་དར་ལ་བབ་ཅིང་འདོད་ཡོན་ལྔས་དགའ་བའི་རོལ་བ་ཡབ་ཡུམ་གཉིས་ཀའི་ཕྱག་དང་པོ་གཉིས་ཀྱིས་ཕན་ཚུན་དུ་འཁྱུད་པ་གཉིས་ཀ་རིན་པོ་ཆེའི་དབུ་རྒྱན་གསོལ་བ་རིན་པོ་ཆེའི་སྙན་རྒྱན་དང་སྙན་གོང་ཨུཏྤ་ལའི་ལྡིང་ཁ་དར་དཔྱངས་ཀྱིས་མཛེས་པར་བྱས་པ་རིན་པོ་ཆེའི་མགུལ་རྒྱན་དང་མུ་ཏིག་གི་སེ་མོ་དོ་དང་རིན་པོ་ཆེའི་དོ་ཤལ་དང་ཕྱག་གདུབ་དང་ཞབས་གདུབ་དང། རིན་པོ་ཆེའི་འོག་པག་སྟེ་རིན་པོ་ཆེའི་རྒྱན་བརྒྱད་ཀྱིས་བརྒྱན་པ། སྐུ་སྟོད་ལྷ་རྫས་ཀྱི་གོས་ཀྱིས་ག་ཤ་བྱས་ཤིང་སྐུ་སྨད་ལྷ་རྫས་ཀྱི་དར་གྱི་ཤམ་ཐབས་འཆང་བ། འོད་འོད་ཀྱི་དཀྱིལ་འཁོར་གྱིས་བསྐོར་བའི་དབུས་ན་ཡབ་སེམས་དཔའི་སྐྱིལ་མོ་ཀྲུང་གིས་བཞུགས་པར་གྱུར། ད་བྱུང་ན་གཙོ་འཁོར་གང་ག། དཔལ་གསང་བ་འདུས་པའི་ལྷ་ཚོགས་སུམ་ཅུ་སོ་གཉིས་ཚང་མ་ལོག་པར་བསྒོམ། རས་སོ་སོའི་བྱུང་ན་རྟེན་དང་བརྟེན་པའི་དཀྱིལ། གཞལ་ཡས་ཁང་དང་བཅས་པ། དེ་མ་བྱུང་ན་གཞལ་ཡས་ཁང་མེད་པར་བྱེད། གཙོ་འཁོར་གང་ག་ཡོད་པར་བྱེད། དེ་མ་བྱུང་ན་འཁོར་མེད་པར་བྱེད་གཙོ་བོ་གཅིག་པོ། ད་སོ་སོའི་བི་གའི་ཤར། བདེ་བ་དེར་བ་ད་བ་དེ་རེད། དེ་ད་ད་འཁོར་དེ་ཚོ་བྱས་པ་ཡིན་ན། ཤར་དུ་རྣམ་སྣང་དཀར་པོ་མི་བསྐྱོད་པའི་དབུ་རྒྱན་ཅན་དཀར་ནག་དམར་བའི་ཞལ་གསུམ་ཕྱག་དྲུག་གི་གཡས་འཁོར་ལོ་རྡོ་རྗེ་པདྨ་དཀར་པོ་གཡོན་དྲིལ་བུ་རིན་ཆེན་རལ་གྲི་འཛིན་པ་ལྷོ་རུ་རིན་འབྱུང་སེར་པོ་མི་བསྐྱོད་པའི་དབུ་རྒྱན་ཅན་སེར་ནག་དཀར་བའི་ཞལ་གསུམ་ཕྱག་དྲུག་གི་གཡས་ནོར་བུ་རྡོ་རྗེ་འཁོར་ལོ་གཡོན་དྲིལ་བུ་པད་སེར་རལ་གྲི་འཛིན་པ་ནུབ་ཏུ་འོད་དཔག་མེད་དམར་པོ་མི་བསྐྱོད་པའི་དབུ་རྒྱན་ཅན་དམར་ནག་དཀར་བའི་ཞལ་གསུམ་ཕྱག་དྲུག་གི་གཡོན་གྱི་དང་པོས་དྲིལ་བུ་དང་བཅས་པའི་པདྨ་དམར་པོའི་རྩ་བ་དཀུར་བརྟེན་ནས་འཛིན་ཅིང་གཡས་ཀྱི་དང་པོས་ཐུགས་ཀར་པདྨ་ཁ་འབྱེད་པར་མཛད་པ། ལྷག་མ་གཡས་རྡོ་རྗེ་འཁོར་ལོ་གཡོན་རིན་ཆེན་རལ་གྲི་འཛིན་པ་བྱང་དུ་དོན་གྲུབ་ལྗང་གུ་མི་བསྐྱོད་པའི་དབུ་རྒྱན་ཅན་ལྗང་ནག་དཀར་བའི་ཞལ་གསུམ་ཕྱག་དྲུག་གཡས་རལ་གྲི་རྡོ་རྗེ་འཁོར་ལོ་གཡོན་དྲིལ་བུ་པད་ལྗང་ནོར་བུ་འཛིན་པ་ཤར་ལྷོར་སྤྱན་མ་དཀར་མོ་རྣམ་སྣང་གི་དབུ་རྒྱན་ཅན་དཀར་ནག་དམར་བའི་ཞལ་གསུམ་ཕྱག་དྲུག་གཡས་འཁོར་ལོ་རྡོ་རྗེ་པདྨ།

འདི་ནི་རོའུ་རྡོ་རྗེ་མ་ལྗང་གུ་དུད་འགྲོའི་རྗེའུ་བོད་ཅེས་བྱའི་རྒྱ་ནག་དགའ་བའི་བྱ་བཟུང་ཤཱཀ་དྲུག་གི་རྩ་ཤ་གཉིས་ཀྱི་རུས་ཡུལ་སྣོད་ཡོད་ཚད་ཨ་མ་གཡས་ཡའི་འཁོར་ལོ་རྡོ་རྗེ་ཚིམ་པའི་དབུ་འབག་ལ་གཡོན་རིན་ཆེན་རལ་གྲི་འཛིན་པ་ལྷ་མོ་རྒྱལ་པོ་ཐམས་ཅད་ཀྱི་དབུ་སྐྲ་རལ་པ་ཤེལ་ཕྱིང་སུ་ཆེ་བ་རིན་པོ་ཆེའི་དབུ་ཅན་སོགས་བ་རིན་པོ་ཆེའི་སྙིང་རྒྱན་དང་སྙིང་མགོའི་དབུ་འབག་ལས་ལྡིང་ཁ་དང་དར་དཔྱངས་ཀྱིས་མཛེས་པར་བྱས་པ་རིན་པོ་ཆེའི་མགུལ་རྒྱན་དང་མུ་ཏིག་གི། འདི་ནི་སེར་མོ་ཐོག་དང་རིན་པོ་ཆེའི་དོ་ཤལ་དང་ཤ་གདུབ་དང་ཞག་གདུབ་དང་རིན་པོ་ཆེའི་འོག་འབག་སྟེ་རིན་པོ་ཆེ་རྗེས་ཡན་རྗེས་བཞི་ཅན། སྐུ་སྟོད་ལྷ་རྫས་ཀྱི་གོས་ཀྱིས་ག་ཤ་བྱས་ཤིང་སྐུ་སྨད་ལྷ་རྫས་ཀྱི་དར་གྱི་ཤམ་ཐབས་ཅན་ཤིན་ཏུ་སྒེག་ཅིང་བཞིན་འཛུམ་བག་དང་ལྡན་པ་ཟུར་གྱིས་ལྟ་བ་ལ་སོགས་པའི་རྣམ་འགྱུར་གྱིས་མཛེས་པ་ལང་ཚོ་དར་ལ་བབ་ཅིང་འདོད་ཡོན་ལྔས་དགའ་བའི་རོལ་པ་འོད་ཀྱི་དཀྱིལ་འཁོར་རབ་ཏུ་འབར་བའི་དབུས་ན་རང་རང་གི་གདན་ལ་རྡོ་རྗེའི་སྐྱིལ་མོ་ཀྲུང་གིས་བཞུགས་པར་གྱུར། ཤར་སྒོའི་གཡས་གཡོན་གྱི་གདན་ལ་རིམ་པ་བཞིན་དུ་བྱམས་པ་དང། ས་སྙིང་དཀར་པོ་ཁ་ཡར་ལོག་བཞག་པའི་གཡས་གཡོན་རེད་པ་ཁ་ཕྱི་ལོག་མིན་པ་བྱས་ཁ་ཡར་བྱམས་པ་དང་ས་སྙིང་དཀར་པོ་རྣམ་སྣང་གི་དབུ་རྒྱན་ཅན་དཀར་ནག་དམར་བའི་ཞལ་གསུམ་ཕྱག་དྲུག་གཡས་འཁོར་ལོ་རྡོ་རྗེ་པད་མ་དཀར་པོ་གཡོན་དྲིལ་བུ་རིན་ཆེན་རལ་གྲི་འཛིན་པ་བྱམས་པའི་ཕྱག་གཡས་ཀྱི་དང་པོས་ཀླུ་ཤིང་གི་མེ་ཏོག་སྡོང་བུ་དང་བཅས་པ་འཁོར་ལོས་མཚན་པ་འཛིན་པ་ལྷོ་སྒོའི་གཡས་གཡོན་དུ་གཡས་གཡོན་གྱི་གདན་ལ་རིམ་པ་བཞིན་དུ་ཕྱག་རྡོར་དང་རྣམ་སྣང་ནམ་སྙིང་སེར་པོ་རིན་འབྱུང་གི་དབུ་རྒྱན་ཅན་སེར་ནག་དཀར་བའི་ཞལ་གསུམ་ཕྱག་དྲུག་གཡས་ནོར་བུ་རྡོ་རྗེ་འཁོར་ལོ་གཡོན་དྲིལ་བུ་པད་སེར་རལ་གྲི་འཛིན་པ་ནུབ་སྒོའི་གཡས་གཡོན་གྱི་གདན་ལ་རིམ་པ་བཞིན་དུ་འཇིག་རྟེན་དབང་ཕྱུག་དང་འཇམ་དཔལ་དམར་པོ་འོད་དཔག་མེད་ཀྱི་དབུ་རྒྱན་ཅན།

འོ་ད། རིན་པོ་ཆེའི་དབུ་ཅན་ཚོར་བ་རིན་པོ་ཆེའི་སྙན་ཅན་དང་སྙིང་ཁོང་དབུ་བར་ལས་ལྡིང་ཁ་དང་དག་ཅན་གྱིས་མཛེས་པར་བྱེད་པ། རིན་པོ་ཆེའི་མགུལ་ཅན་དང་མུ་ཏིག་གི་སེ་མོ་ཏོག་དང་རིན་པོ་ཆེའི་དོ་ཤ་དང་ཤ་ཐུབ་དང་ཞག་ཐུབ་དང་རིན་པོ་ཆེའི་འོག་བག་དང་རིན་པོ་ཆེ་རྗེ་ཡན་རྗེ་ཞེས་བྱ་བ་སྐུ་སྟོད་བླ་ཚེ་ཞེས་སྐུ་བཅས་དགའ་བཤེས་བཅས་སྐུ་སྨད་བླ་ཚེ་བཅས་དར་ཞེས་ཤངས་ཐུབ་བཅས་ཚེ་ཡན་ཚངས་པོ་སུམ་ཅུ་རྩ་གཉིས་དང་པི་ཤེལ་ཚངས་པོ་བརྒྱད་ཅུ་ཅན་པ་ཞི་བ་འོད་ཀྱི་དཔྱིད་འཁོར། རབ་ཏུ་འབར་བའི་དབུས་ན་རང་རང་གའི་དོན་ལ་རྡོ་རྗེ་ཆེན་མོ་དྲུང་གིས་བཞུགས་པར་གྱུར། ཤར་སྒོ་གཤིན་རྗེ་གཤེད་ནག་པོ་རྣམ་ལྔ་ཀའི་དབུ་ཅན་བཅས་ད་ཁྲོ་བོ་ཆོས་ཀྱི་ཕྱག་མཚན་དེ་ཚོ་རེད།

གཡོན་ཐུགས་ཀར་ཞགས་པ་སོགས་ནས་སྡིགས་མཛུབ་རྩེ་གཅིག་པད་མ་རལ་གྲི་འཛིན་པ་ཁྲོ་བོ་བཅུ་པོ་ཐམས་ཅད་ཀྱང་དབུ་སྐྲ་དམར་སེར་གྱེན་དུ་བརྩེགས་ཤིང་སྨིན་མ་དང་སྨྲ་རམ་མ་སེར་རབ་ཏུ་འབར་བ་ཞལ་རེ་རེ་ཡང་དམར་ལ་སྟོན་པའི་སྤྱན་གསུམ་དང་དེ་བཞིན་མཆེ་བ་རྣོན་པོ་བཞི་བཞི་བརྩེགས་པ་ཧ་ཧ་ཡི་གེ་བརྒྱ་དྲག་པོ་སྒྲོག་ཅིང་བཞིན་བཞིན་ཤིན་ཏུ་སྦྱོར་བའི་ཁྲོ་གཉེར་ཅན་སུ་ཆེ་ཆེ་བཞིན་བསུ་བ་ཆོ་རིན་པོ་ཆེ། རྒྱན་སྣ་ཚོགས་པའི་ལྕེ་བྱེད་སྟག་གི་པགས་པའི་ཕྱག་མཐིལ་གྱི་སྦྲུལ་མཐའ་ཡས་སྔོན་པོའི་དབུ་སྐྲ་གཅིག་ཅན་འཇོག་པོ་མ་བུའི་སྣ་བརྒྱད་ཅིང་རི་དྭགས་ཁྲ་བོའི་དཔུང་བག་ལ་བཅིངས་ཀྱང་པདྨ་དཀར་པོའི་མགུལ་ཅན་ཕྱེད་པ་དུང་ཆོས་སེར་པོའི་ལག་ཏུ་བཅས་ཤིང

རྒྱང་འདི་མཛད་པ་ལྷག་མ་ཡིད་ཀྱི་དང་པོ་ན་གྲི་གུག་སྙིང་པ་ན་བི་དེ་པ་ལ་གསུམ་པ་ན་བརྟུལ་ཞིག་བརྒྱད་པ་ན་བཅུ་ཕྲག་ལྔ་པ་ན་ཀཱ་ན་ཡ་དྲུག་པ་ན་དགྲ་སྟ་བདུན་པ་ན་གདོང་བརྒྱད་པ་ན་མདའ་དགུ་པ་ན་ལྕགས་ཀྱུ་བཅུ་པ་ན་གཡུ་རྡོ་བཅུ་བརྒྱད་པ་ན་ཁ་གྲངས་ཀ་བཅུ་གཉིས་པ་ན་འཁོར་ལོ་བཅུ་གསུམ་པ་ན་རྡོ་རྗེ་རྩེ་ལྔ་པ་བཅུ་བརྒྱད་པ་ན་རྡོ་རྗེ་ཐོ་བ་བཅུ་ལྔ་པ་ན་རལ་གྲི་བཅུ་དྲུག་པ་ན་ལྕགས་ཐིག་འོད་རྣམས་བསྣམས་ཤིང་ལྷག་མ་གཡོན་གྱི་དང་པོ་ན་ཁྲག་གིས་བཀང་བའི་ཐོད་པ། བསྙེན་པ་ན་ཚངས་པའི་སྒོ་བ་གསུམ་པ་ན་འཕོ་བ་བཞི་པ་ན་བསྐལ་པ་ལྔ་པ་ན་ཞག་པ་དྲུག་པ་ན་བཅུ་བདུན་པ་ན་བཅོ་ལྔ་བརྒྱད་པ་ན་ཁྲི་པ་དགུ་པ་ན་ལག་པ་བཅུ་པ་ན་དུར་ཁྲོད་བརྗེ་རེས་བཅུ་གཅིག་པ་ན་ཕྱི་པའི་ས་གཞན་ལ་རྫོགས་པ་བཅུ་གཉིས་པ་ན་མེ་ཏོག་བཅུ་གསུམ་པ་ན་བདུད་རྩ་བཅུ་བཞི་པ་ན་འདི་ཚོ་བཅོ་ལྔ་པ་ན་ཕན་ཚུན་གསུམ་པ་བཅུ་དྲུག་པ་ན་རླུང་རེ་རྣམ་པར་བྱ་བའི་རྗེས་དམ་པོའི་མེ་བསྙེན་པའི་མ་ཡི་གསུམ་པའི་ལྷའང་བཞི་པའི་བུམ་པ་ལྔ་པའི་སྔ་མ་དྲུག་པའི་ཕྱེད་བདུན་པའི་ལུས་བརྒྱད་པའི་བ་དང་གཡོན་གྱི་དམ་པའི་བྱ་ཁོང་སྙིང་པོའི་འོག་པ་གསུམ་པའི་བྱ་རོ་བཞི་པའི་ནེ་ཙོ་ལྔ་པའི་ཁྲག་དྲུག་པའི་བྱ་ཆེན་པོ་བདུན་པའི་ཁྱིམ་བྱ།

ལྟ་བའི་རྐྱེན་གྱིས་གཟི་བརྗིད་ཆེ་བ་ཁྲག་ལ་འཇིགས་བྱེད་ཁྲག་རྫོགས་པ་བྱིན་འབར་སྙིང་རྗེ་ཡབ་ཀྱི་བླ་ཡི་སྟེང་ན་ལེགས་པར་བྲི་བའོ། པད་མའི་འདབ་མ་ལ་ཤར་དུ་མཁའ་འགྲོ་མ་རྣམས་མ་བྱ་འདོད་ལྷ་མ་ཅན་མགོ་ནུབ་ཏུ་མཁན་ཁྲ་རུ་ཡས་མ་འཁོར་ལོ་རུ་གཟུགས་ཅན་མ་ཚུལ་མ་ཐམས་ཅད་ཀྱི་ཞལ་གཅིག་པ་སྤྱན་གསུམ་མ་བཅོས་པ། རྣམ་པར་གཙིགས་པའི་ཞལ་གཅིག་ཕྱེད་པོས་སྐྲ་བཀྲུ་བ་ཕྱག་བཞི་གཡས་དང་པོའི་གྲི་གུག་དང་གཡོན་དང་པོའི་ཐོད་པ་བཟུང་ནས་ཐུགས་ཀར་ཆུད་པའི་ཚུལ་མཛད། གཡས་འོག་མའི་འདབ་མ་རེ་དང་གཡོན་འོག་མའི་ཁ་གྲངས་ཀ་རྣམ་པ་ཅུང་ཟད་འབྱེད་པར་བྱ་བའི་གཡས་བྱམས་པས་བཞུགས་པ། ཤ་ཆང་ངད་ཅན་པ་ཐུགས་ཀ་ངའི་འོད་ཅེས་དང་ཐུགས་ཀ་ལྔ་བཅུའི་དོ་ཤལ་ཅན་ནོ། ཐུགས་འཁུར་གྱི་ཤར་ཚེ་བའི་སྤུ་ལ་རི་མོ་ལགས་ཡ་ཁྱེད་འདྲ་དཀར་པ་ལ་ད་རབ་ཏུ་མ་ཤངས། དེ་ནས་ཛ་ལན་དར་མ་ཀ་མཁའ་ལགས་དང་གཏུམ་མོའི་མ་ནུབ་ཏུ་ཨོ་ཏྲེ་ཡ་ན་ནི་བའི་ཀ་མཁའ་ལ་དང་བའི་དེ་མ་ལྷོ་རུ་ཨ་བུ་ཏཱ་ར་ཆོས་དབང་རྣམ་པར་བརྩེགས་པ་དང་ལྷ་ཆེན་མ། མེ་རེ་དེ་ནས་མགོ་བོ་སྡེ་བ་རེ་སུ་རེ་བེ་རེ་ན་ད་དཔའ་བོ་བློ་ཆེན་མ་གདན་འདྲེ་ར་མི་ཤུ་རེ་བ་མེ་དང་ཁ་བ་རེ་རླུང། སྡེ་བའི་སྐོ་བྲེ་དང་རྡོ་རྗེ་འོད་དང་ལང་ཀའི་དབང་ཕྱུག་མ་དབང་ལྡན་འདུས་མ་མ་བོན། རྡོ་རྗེའི་སྐུ་དང་དེ་ནས་མ་བར། ང་འདི་ནས་རྡོ་རྗེའི་སྐུ་ལ་དང་ཤིང་དྲི་མ་སྟེ་ཐུགས་རྗེའི་སྐུ་ལ་ནམ་མཁའ་ལ་སྤྱོད་པའི་ཚུལ་གྱིས་སྦྱོར་བ་ཐམས་ཅད་ཆ་ཀུན་ཏུ་མངོན་པའོ། གསུང་གི་སྐུ་ལ་ཤར་ཚེ་དཀར་དམར་རུས་པར་མྱུ་གུའི་སྤྱན་ལྡན་ས་གསུམ་མ། འདི་ནས་བྱང། འདི་ནས་དབུ་སྐྲའི་རྡོ་རྗེའི་རལ་པ་ཅན་དང་འཇིགས་བྱེད་ཆེན་པོ་ནོར་བུའི་རྡོའི་གཏེར་ཤར་སྐུ་ནེར་དཔའ་བོ་ཆེན་པོ་དང་རླུང་གི་ཤུགས་ཅན་མ། ལྷོར། ལྷོ། འདི་ནས་སྐུ་ས་ལ་རྡོ་རྗེ་ཧཱུྃ་མཛད་དང་ཆང་འཐུང་མ། མེ། ཀ་ལིང་དཀར་རལ་པ་སྟོད་བཟང་པོ་དང་སྔོ་བསངས་ནག་མོ་ལྡན་འདྲའི་ལམ་བར་ཀ་ར་རྡོ་རྗེ་བཟང་པོ་དང་ཤིན་ཏུ་བཟང་པོ་ཀླུང་དཀར་རྩེར། འདི་ནས་འཇིགས་བྱེད་ཆེན་པོ་དང་རྟ་རྣ་མ་དབང་ལྡན་ཧི་མ་ལ་ཡར་མིག་མི་བཟང་དང་བྱ་གདོང་མ་དང་གསུང་གི་འཁོར་ལོ། ས་ལ་སྤྱོད་པའི་ཚུལ་གྱིས་བཞུགས་པ་ཐམས་ཅད་ཀྱང་སྐུ་མདོག་དམར་པོའོ། དམར། དེ་ནས་སྐུ་ཡི་འཁོར་ལོ་ཤར་རྩིབས་པྲེ་ཏ་པུ་རི། སྟོབས་པོ་ཆེ་དང་འཁོར་ལོ་ཤུགས་ཅན་མ་བྱང་གྲྀ་ཧ་དེ་བ་ཏཱ་ར་རིན་ཆེན་རྡོ་རྗེ་དང་དུམ་དུམ་སྐྱེས་མ་ནུབ་ཏུ་སཽ་རཱཥྚ་ར་རྟ་མགྲིན་དང་ཆང་འཚོང་མ་ལྷོ་སུ་བརྞ་དྭི་པ་ར་ནམ་མཁའི་སྙིང་པོ་དང་འཁོར་ལོའི་གོ་ཆ་མ་མེར་ན་ག་ར་ན་ག་ར། དེ་ནས་དཔལ་ཧེ་རུ་ཀ་དང་ཤིན་ཏུ་དཔའ་མོ་བདེན་བྲལ་སིནྡྷུ་ར་པད་མ་གར་གྱི་དབང་ཕྱུག་དང་སྟོབས་ཆེན་མོ། རླུང་མ་རུ་རྣམ་པར་སྣང་མཛད་དང་འཁོར་ལོས་སྒྱུར་མ་དབང་ལྡན་ཀུ་ལུ་ཏར་རྡོ་རྗེ་སེམས་དཔའ་དང་བརྩོན་འགྲུས་ཆེན་མོ་སྟེ་སྐུ་ཡི་འཁོར་ལོ་ས་འོག་ན་སྤྱོད་པའི་ཚུལ་གྱིས་བཞུགས་པ་ཐམས་ཅད་ཀྱང་འདི་ན་སྐུ་མདོག་དཀར་པོ་སྟེ། དཔའ་བོ་ཉེར་བཞི་པོ་ཐམས་ཅད་ཞལ་གཅིག་པ་སྤྱན་གསུམ་པ་རལ་པའི་ཐོར་ཚུགས་ཅན་དཔའ་བོའི་དར་ཐོད་དཔྲལ་བར་བཅིངས་པ་ཕྱག་བཞིའི་དང་པོ་གཉིས་རྡོར་དྲིལ།

ཤར་སྒོ་རུ་ཁྭ་གདོང་མ་ནག་མོ་བྱང་སྒོ་རུ་འུག་གདོང་མ་ལྗང་གུ་ནུབ་སྒོ་རུ་ཁྱི་གདོང་མ་དམར་མོ་ལྷོ་སྒོ་རུ་ཕག་གདོང་མ་སེར་མོ་ཤར་ལྷོ་རུ་གཤིན་རྗེ་བརྟན་མ་གཡས་སྔོ་གཡོན་སེར་བ་ལྷོ་ནུབ་ཏུ་གཤིན་རྗེ་ཕོ་ཉ་མ་གཡས་སེར་གཡོན་དམར་བ་ནུབ་བྱང་དུ་གཤིན་རྗེ་མཆེ་བ་མ་གཡས་དམར་ལ་གཡོན་ལྗང་བ་བྱང་ཤར་དུ་གཤིན་རྗེ་འཇོམས་མ་གཡས་ལྗང་གཡོན་སྔོ་བ་ཐམས་ཅད་ཀྱང་ཞལ་གཅིག་པ་སྤྱན་གསུམ་པ་མཆེ་བ་རྣམ་པར་གཙིགས་པའི་ཞལ་ཅན་གཅེར་བུ་སྐྲ་གྲོལ་བ། ཕྱག་གཉིས་ཀྱི་གཡས་པས་གྲི་གུག་དང་གཡོན་པས་ཐོད་པ་འཛིན་པའི་མཆན་ཁུང་ན་ཁ་ཊྭཱཾ་ག་བསྣམས་པ་རོའི་གདན་ལ་གཡས་བརྐྱང་གིས་བཞུགས་པ་ཕྱག་རྒྱ་ལྔས་བརྒྱན་པ་མི་མགོ་སྐམ་པོ། སྐམ་པོ་ལྔའི་དབུ་རྒྱན་དང་མི་མགོ་སྐམ་པོ་ལྔ་བཅུའི་དོ་ཤལ་ཅན

དེ་ནས་བརྒྱད་པ་ན་བྱི་ལ་གྭ་པ་རྣམས་གཡོན་གྱི་གཉིས་པ་ན་ཆུ་ཡི་ལྷ་དཀར་པོ་གསུམ་པ་ན་རླུང་གི་ལྷ་ལྗང་གུ་བཞི་པ་ན་མེའི་ལྷ་དམར་པོ་ལྔ་པ་ན་ཟླ་བའི་ལྷ་དཀར་པོ་དྲུག་པ་ན་ཉི་མའི་ལྷ་དམར་པོ་བདུན་པ་ན་གཤིན་རྗེ་སྔོན་པོ་བརྒྱད་པ་ན་ནོར་སྦྱིན་སེར་པོ་ཞབས་མདུན་མ་གཉིས་གཡས་བརྐྱང་གཡོན་བསྐུམ་རྒྱབ་མ་གཉིས་སྐྱིལ་ཀྲུང་ཕྱེད་པའི་གར་སྟབས་ཀྱིས་བཞུགས་པ།

འདབ་མ་བརྒྱད་ཀྱི་གདན་གྱི་སྟེང་དུ་འཁོད་པ་ནི་ཤར་དུ་གཽ་རི་ནག་མོ་གཡས་གྲི་གུག་གཡོན་ཉ་རོ་ཧི་ཏ་འཛིན་པ་ལྷོ་རུ་ཙཽ་རི་དམར་པོ་འདྲ་གཡས་ཌ་མ་རུ་གཡོན་ཕག་པ་འཛིན་པ་ནུབ་ཏུ་བེ་ཏཱ་ལི་སེར་པོ་གཡས་རུས་སྦལ་གཡོན་ཐོད་པ་འཛིན་པ་བྱང་དུ་གྷསྨ་རི་ལྗང་གུ་གཡུ་གཡས་སྦྲུལ་གཡོན་ཐོད་པ་འཛིན་པ་བྱང་ཤར་དུ་པུཀྐ་སི་སྔོན་པོ་གཡས་སེང་གེ་གཡོན་དགྲ་སྟ་འཛིན་པ་ཤར་ལྷོ་རི་ཁྲོད་མ་དཀར་མོ་གཡས་དགེ་སློང་གཡོན་མཁར་གསིལ་འཛིན་པ་ལྷོ་ནུབ་ཏུ་གདོལ་པ་མོ་སྔོན་པོ་གཡས་འཁོར་ལོ་གཡོན་ཐོང་གཤོལ་འཛིན་པ།

བ་དང་གསང་བ་འདུས་པ་དེ་འདི་ནི་མདུན་དུ་བྱས་ཨ་ནི། མ་རེད། རེད་ད་འདི་སོང་ཡ་དེ་ཨ་ནི་འཇིགས་བྱེད་གཡས་བྱས་བདེ་མཆོག་དེ་གཡོན་བྱས་ཀྱེ་རྡོ་རྗེ་དེ་རྒྱབ་བྱས། དེ་འདྲ་བྱས་ན་ཡང་འགྲིག་གི་རེད་ད་ཡང་དེ་ནི་བསྒོམ་པའམ་ཡང་ན་མན་ངག་ལྟར་ད་བ་དང། མན་ངག་ལྟར་གཡས་སུ་ཕ་རྒྱུད། དང་གེ། དང་པོ་བཤོས་པ་ན་ད་བ་དང།

ཨོ་ལྟར་གཏུམ་མོ་འབར་འཛག་ལ་སོགས་པའི་དགའ་བཞི་འོད་གསལ་དེ་ཚོའི་གང་གི་གནད་འདྲ་བོ་དེ། རྡོ་རྗེ་འཇིགས་བྱེད་ལ་ཚང་བསྡད་ཡོད་ཙང་རྡོ་རྗེ་འཇིགས་བྱེད་དེ་མདུན་དུ་བཞག། ཀྱེ་རྡོ་རྗེ་དེ་རྒྱབ་ལོགས་དེ་བཞག་གོ། ད་འདིས་མན་ངག་ལུགས་ཀྱི་ད་དུས་རྒྱུན་འདི་རེད། འདི་སྟབས་བདེ་ཡག་ཡོད་རེད། འདི་ནི། ཡང་ན་མན་ངག་ལྟར་གཡས་སུ་ཕ་རྒྱུད། རྒྱུད་ཀྱི་ལྗགས་པ་གསང་བ་འདུས་པ། གཡོན་དུ་མ་བཅུ་ཡི་ལྗགས་པ་འཁོར་ལོ་བདེ་མཆོག། མདུན་དུ་ཕ་རྒྱུད་མ་རྒྱུད་གཉིས་ཀའི་གནད་ཚང་བ་རྡོ་རྗེ་འཇིགས་བྱེད་རྣམས་གསལ་འདེབས་པའི་ལུགས་ཀྱང་ཡོད། འོ་དེ་ག་རེད། ད། མངོན་རྟོགས་དེ་ཚོ་ཐང་གའི་དེ་དང་གཅིག་པ་རེད་བ། ལུགས་ཀྱང་ཡོད། གང་ལྟར་ཡང་བློ་ཡིས་ལྕོགས་ན། རྟེན་དང་བརྟེན་པའི་དཀྱིལ་འཁོར་ཡོངས་རྫོགས་གསུངས་འདུག་པ། བློ་ཡིས་ལྕོགས་པ་ཡིན་ན་རྟེན་དང་བརྟེན་པའི་དཀྱིལ་འཁོར་ཡོངས་རྫོགས་དེ་ཙམ་མ་ནུས་ཀྱང་བརྟེན་པ་ལྷ་གཙོ་འཁོར་ཡོངས་རྫོགས་དེ་ཡང་མ་ནུས་ན་གཙོ་རྐྱང་གསལ་བཏབ་ཟེར་ད་གསང་བ་གཡས་རོལ་དུ་གསང་བ་འདུས་པ་གཅིག་གསལ་བཏབ་གཡོན་ལ་བདེ་མཆོག་གསལ་བཏབ་མདུན་དུ་འཇིགས་བྱེད་བྱས་རྒྱབ་ལོགས་ཀྱེ་རྡོ་རྗེ་ཟེར་དེ་བཞི་དེ་གསལ་བཏབ་རྒྱུ་རེད། ངང་དང། དེ་ནས་པད་རིམ་གཉིས་པ་སོ། ད་པད་རིམ་ཡས་ནས་མར་བརྩིས་པའི་པད་རིམ་དང་པོ་དེར་ཕྱིན་སོང་ད་འགོ་དེ་པད། འདབ་མ་བཞི་དེ་བསྒྲིགས་སོང་ང། འདབ་མ་བཞི་སྒང་དེ་ལ་གསང་བདེ་འཇིགས་གསུམ་བྱས་ཀྱེ་རྡོར་བཞི་དེ་བསྒྲིགས་སོང་ང། ད་དེ་ནས། པད་རིམ་གཉིས་པ་དེར་ད་ཡས་ནས་མར་བརྩིས་པའི་པད་རིམ་གཉིས་པར་དེ་ནས་དཔལ་དུས་ཀྱི་འཁོར་ལོ་སྐུ་མདོག་སྔོན་པོ། ཞལ་བཞི་པའི་རྩ་ཞལ་ནག་པོ་དྲག་ཅིང་མཆེ་བ་གཙིགས་པ། གཡས་ཞལ་དམར་པོ་ཆགས་པ་དང་བཅས་པ། དེ་ནས་རྒྱབ་ཞལ་སེར་པོ་ཏིང་ངེ་འཛིན་ལ་གནས་པ་གཡོན་ཞལ་དཀར་པོ་རབ་ཏུ་ཞི་བ་ཞལ་རེ་རེ་ལ་སྤྱན་གསུམ་གསུམ་དང་ལྡན་པ། རལ་པའི་ཅོད་པན་ལ་སྣ་ཚོགས་རྡོ་རྗེ་ཟླ་བ་ཕྱེད་པས་མཛེས་པ་རྡོ་རྗེ་སེམས་དཔའི་དབུ་རྒྱན་ཅན། རྡོ་རྗེ་ནོར་བུ་ལ་སོགས་པའི་རྒྱན་བརྒྱད་ཀྱིས་བརྒྱན་པ་སྟག་གི་པགས་པའི་ཤམ་ཐབས་གྲོལ་བ། ཕྱག་ཉི་ཤུ་རྩ་བཞི་དང་པོ་བཞི་བཞི་ནག་པོ། གཉིས་པ་བཞི་བཞི་དམར་པོ་གསུམ་པ་བཞི་བཞི་དཀར་པོ། གཡས་ཀྱི་ཕྱག་ནག་པོ་བཞི་དང་པོར་རྡོ་རྗེ་གཉིས། རྡོ་རྗེ་གཉིས་པ་རལ་གྲི་གསུམ་པ་རྩེ་གསུམ་བཞི་པ་གྲི་གུག་དམར་པོ་བཞི། དམར་པོ་བཞི་དང་པོ་མེ་མདའ། གཉིས་པར་རྡོ་རྗེ་ལྕགས་ཀྱུ་གསུམ་པར་སྒྲ་དང་བཅས་པའི་ཌཱ་མ་རུ་བཞི་པར་ཐོ་བ་དཀར་པོ་བཞི་དང་པོ་འཁོར་ལོ་གཉིས་པ་མདུང། དེ་ནས་གསུམ་པ་དབྱུག་པ་བཞི་པ་དགྲ་སྟ་གཡོན་གྱི་ནག་པོ་གཡོན་གྱི་དེ་ནས་ནག་པོ་བཞི་དང་པོར་རྡོ་རྗེ་དྲིལ་བུ། གཉིས་པར་ཕུབ་གསུམ་པ་ཁ་ཊྭཱཾ་ག་རྣམ་པར་རྒྱས་པ། དེ་ནས། བཞི་པ་ཁྲག་གིས་བཀང་བའི་ཐོད་པ་དམར་པོ་བཞི་དང་པོ་གཞུ་གཉིས་པ་རྡོ་རྗེ་ཞགས་པ་གསུམ་པ་རིན་པོ་ཆེ་བཞི་པ་པད་མ་དཀར་པོ་དཀར་པོ་བཞི་དང་པོ་དུང། དེ་ནས་གཉིས་པར་མེ་ལོང་གསུམ་པ་རྡོ་རྗེ་ལྕགས་སྒྲོག་བཞི་པ་ཚངས་པའི་མགོ་བོ་གདོང་བཞི་པས་ཕྱག་གི་པད་མ་ལ་སྤྲས་པ། ཟླ་ཉི་སྒྲ་གཅན་དུས་མེ་དུས་མེའི་སྟེང་དུ་ཤིན་ཏུ་རོལ་པའི་གཡས་བརྐྱང་གིས་བཞུགས་པའི་ཞབས་གཡས་དམར་པོ་དང་གཡོན་དཀར་པོས་འདོད་ལྷ་དང་དྲག་པོ་མནན་པ་སྣ་ཚོགས་ཡུམ་སྐུ་མདོག་གསེར་མདོག་མདུན་ནས་གཡས་སྐོར་གྱིས་སེར་སྔོ་དམར་བའི། དེ་ནས་ཞལ་བཞི་རེ། ཞལ་བཞི་རེ་རེ་ལ་སྤྱན་གསུམ་གསུམ་དང་ལྡན་པ་ཕྱག་བརྒྱད་ཀྱི་གཡས་བཞི་ན་གྲི་གུག་ལྕགས་ཀྱུ་སྒྲ་དང་བཅས་པའི་ཌཱ་མ་རུ་དང་བགྲང་ཕྲེང་གཡོན་བཞི་ན་ཐོད་པ་ཞགས་པ་པད་དཀར་འདབ་མ་བརྒྱད་པ་དང། རིན་པོ་ཆེ་བསྣམས་པ་རྡོ་རྗེ་སེམས་དཔའི་ཅོད་པན་ཅན་ཕྱག་རྒྱ་ལྔས་བརྒྱན་པ་གཡོན་བརྐྱང་གི་སྟབས་ཀྱིས་དེ་ནས་བཅོམ་ལྡན་འདས་དང་སྙོམས་པར་འཇུག་པར་གནས་པ་སྐུ་གསུང་ཐུགས་ཀྱི་ལྷ་ཚོགས་དང་བཅས་པ་གཞན་ཡང་དགྲ། དུས་འཁོར། མངོན་རྟོགས་འདྲ་བ་འོ་འདུག་སེ་རེད། དེ་གཞན་ཡང་དགྲ་ནག། ད། དེ་ནི། གཤིན་རྗེ་གཤེད་དམར་ལ་སོགས་པའི་བླ་མེད་ཀྱི། བླ་མེད་ལྷ་ཚོགས་ཐམས་ཅད་ཀྱིས་བསྐོར་བ། ད་བླ་མེད་ཀྱི་ལྷ་ཚོགས་ཡོད་ཚད་ཀྱིས་པས་བསྐོར་བསྡད་པ་ཅིག། ཡར་ནས་མར་བརྩིས་པའི་པདྨ་འདབ་མ། འདབ་མ་རིམ་པ་གཉིས་པ་དེ་ལ། ད་དུས་འཁོར་གྱིས་མཚོན་པའི་དེ་ནི་བླ་མེད་ཀྱི་ལྷ་ཚོགས་ཡོད་ཚད་ཚང་མ་ལོག་པས་བསྐོར་བསྡད་པ། འོ་དེ་ཚོ། གཙོ་བོར་བྱས་པའི་བླ་མེད་ཀྱི་ཡི་དམ། ད་འདབ་མ་པད་རིམ་གསུམ་པ་དེ་ལ་ཡར་ནས་མར་བརྩིས་པའི་གསུམ་པ་དེ་ལ་གསུམ་པར་དེ་ནི། རྣལ་འབྱོར་རྒྱུད། བཅོམ་ལྡན་འདས། ད་ཀུན་རིག་རྣམ་པར་སྣང་མཛད་ཟེར་ཀུན་རིག་ཟེར་འོ་ད་ཐམས་ཅད་རིག་པ་ཆེན་པོ་ཟེར་ནས་རེད་ཀུན་རིག་པ་ཆེན་པོ། འོ་ད། དེ་ནི། ཀུན་རིག་རྣམ་པར་སྣང་མཛད་སྐུ་མདོག་དཀར་པོ་ཞལ་བཞི་དཀར་བ། ཕྱག་གཉིས་ཏིང་ངེ་འཛིན་གྱི་ཕྱག་རྒྱས་འཁོར་ལོ་རྩིབས་བརྒྱད་པ་བསྣམས་ཤིང་རིན་པོ་ཆེས་བརྒྱན་པ། དར་ལའི། དར་ལའི། དེ་ནི། སྟོད་གཡོགས་དང་སྨད་གཡོགས་ཅན། ཞི་བའི་གཟིགས་སྟངས་མཛད་ཅིང་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པ། གཞན་ཡང། དེ་ནི་རྣལ་འབྱོར་རྒྱུད་ཀྱི་ལྷ་ཚོགས་དཔག་ཏུ་མེད་པས་བསྐོར་བ། ད་པད་རིམ་བཞི་པ་དེ་ལ་བཞི་པར་སྤྱོད་རྒྱུད་དེ་ནི། བཅོམ་ལྡན་འདས་རྣམ་པར་སྣང་མཛད་མངོན་པར་བྱང་ཆུབ་པ། དེ་ནི་ཞལ་གཅིག་ཕྱག་གཉིས་མཉམ་གཞག་གི་ཕྱག་རྒྱ་མཛད་པ། སྐུ་གསེར་གྱི་མདོག་ཅན་འབར་བའི་ཕྲེང་བ་འཁྲིགས་པ། པདྨ་དཀར་པོའི་གདན་ལ་བཞུགས་པ། དབུ་རྒྱན་དང་ཐོར་ཚུགས་ཅན། དར་ལའི་སྟོད་གཡོགས་དང་སྨད་གཡོགས་གསོལ་བ། དེ་ནས་གཞན་ཡང་དེ་ནས་སྤྱོད་རྒྱུད་ཀྱི་ལྷ་ཚོགས་དཔག་ཏུ་མེད་པས་བསྐོར་བ། ད་པད་རིམ་ལྔ་པ་ལྔ་པར་བྱ་རྒྱུད་བཅོམ་ལྡན་འདས་དམ་ཚིག་གསུམ་བཀོད་པའི་རྒྱལ་པོ་སྐུ་མདོག་གསེར་བཙོ་མ་ལྟ་བུ་མཚན་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུས་སྤྲས་པ་ཞལ་གཅིག་ཕྱག་གཉིས་ཆོས་འཆད་ཀྱི་ཕྱག་རྒྱ་ཅན། འོ་ད་དེ་ནི་དམ་ཚིག་གསུམ་བཀོད་རེད་པ་ད། ཐུབ་པ་དེ་ནི་དམ་ཚིག་གསུམ་བཀོད་ཟེར་དེ་རེད། ཆོས་འཆད་ཀྱི་ཕྱག་རྒྱ། ཆོས་འཆད་ཀྱི་ཕྱག་རྒྱ་ཅན། འོད་ཟེར་རབ་ཏུ་འབར་བའི་དབུས་ན་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པ། གཞན་ཡང་དེ་ནི་མགོན་པོ་ཚེ་དཔག་མེད། འཕགས་པ་ཐུགས་རྗེ་ཆེན་པོ་བཅུ་གཅིག་ཞལ། བཅོམ་ལྡན་འདས་རྡོ་རྗེ་མི་འཁྲུགས་པ། དེ་ནི་རྡོ་རྗེ་རྣམ་པར་འཇོམས་པ་ལ་སོགས་པའི་བྱ་རྒྱུད་ཀྱི་ལྷ་ཚོགས་རྣམས་ཀྱིས་བསྐོར་བ། ལྷ་ཚོགས་བཅས། བཅས་བཅས། ལྷ་ཚོགས་དང།